རྔ་བ་ཁུལ་ཁྱུང་མཆུ་རྫོང་ཚ་རུ་མ་ཡུལ་ཚོ་ནས་ཡིན་པའི་བོད་རིགས་ན་གཞོན་ཚུལ་ཁྲིམས་ལགས་ནི་ཁ་པར་ནང་དུ། གོང་ས་མཆོག་གི་སྐུ་པར་ཉར་བའི་རྐྱེན་གྱིས་འཛིན་བཟུང་གིས་ཟླ་གཉིས་ལྷག་ལ་ལྐོག་ཉར་བྱས་པའི་རྗེས་སུ། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཞི་བའི་ནང། རྔ་བ་ཁུལ་མི་དམངས་ཁྲིམས་ཁང་ཟེར་བས། རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་ཉར་བ་དང། ཁ་བྲལ་བར་ངན་འབྲེལ་བྱས་པའི་ཉེས་འཛུགས་འོག། ལོ་གཉིས་ཀྱི་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པའི་སྐོར། བོད་ཕྱི་ནང་གཉིས་ནས་བོད་མི་གཉིས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། གནས་ཚུལ་མཁོ་སྤྲོད་བྱས་པའི་ནང་དུ། ཚུལ་ཁྲིམས་ལགས་རྔ་བ་ཁུལ་མི་རིགས་མཐོ་རིམ་སློབ་འབྲིང་དུ་ཡོད་པའི་སྐབས་ནས་བཟུང་ངོ་ཤེས་ཡིན་ལ། ཁོ་རང་བོད་སྐད་ཡིག་ལ་ཤ་ཞེན་ཡོད་མཁན་ཞིག་དང། མི་རིགས་ཀྱི་ལ་རྒྱ་བླངས་མཁན་གྱི་ན་གཞོན་རེ་བ་ཅན་ཞིག་ཡིན་པ་དང། ཁོང་རྒྱ་ནག་གིས་ཐོག་དང་པོར་འཛིན་བཟུང་བྱེད་སྐབས། སློབ་གྲོགས་ཚོར་ཐུག་འཕྲད་ཀྱི་ཆེད་དུ་བཅར་སྐབས། རྫོང་ཉེན་རྟོག་ཁང་དུ་འདྲི་གཅོད་དང་གཅར་རྡུང་མང་བོ་བྱས་པས། ཁོང་གིས་ང་རང་མགྱོགས་པོར་ཤི་སོང་ན་བསམ་སོང་ཞེས་གསུངས་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། བོད་རིགས་ན་གཞོན་ཚུལ་ཁྲིམས་ལགས། སྤྱི་ལོ་ཉིས་སྟོང་བཅུ་དྲུག་ལོར་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་ནས་སློབ་མཐར་ཕྱིན་རྗེས། ཕ་ཡུལ་དུ་ལོག་སྟེ་གཞུང་གཉེར་གྱི་ལས་ཀ་རིགས་མ་བྱས་པར། སྒེར་ངོས་ནས་ཚོང་ལས་གཉེར་ནས་བསྡད་ཡོད་པ་རེད། སྤྱིར་རྒྱ་ནག་གཞུང་གིས་འདས་པའི་ལོ་ཤས་ནས་བཟུང། གོང་ས་མཆོག་གཙོས་བྱས་པའི་བོད་ཀྱི་བླ་ཆེན་ཚོའི་སྐུ་པར་སྒྲིག་བཤམས་མི་ཆོག་པའི་དམ་དྲག་དང། སྤྱི་ལོ་ཉིས་སྟོང་ཉེར་གཉིས་ལོའི་སྤྱི་ཟླ་བཅུ་གཅིག་པའི་ནང། ནག་ཆུ་ས་ཁུལ་ཨ་མདོ་རྫོང། རྩྭ་རང་གྲོང་ཚོ་ནས་ཡིན་པའི་བུ་མོ་གཡུ་སྒྲོན་ལགས་ནི་གོང་ས་མཆོག་གི་སྐུ་པར་ཉར་བའི་རྐྱེན་གྱིས་བཙན་འཁྲིད་ཀྱིས་འཛིན་བཟུང་བྱས་པ་དང་སྤྱི་ལོ་ཉིས་སྟོང་ཉེར་གཅིག་ལོར་སེར་ཤུལ་རྫོང་རྫ་སྨད་དབོན་པོ་ཁུལ་ནས་བོད་ཀྱི་དགེ་འདུན་པ་བཅུ་དགུ་དང་མི་སྐྱ་བཞི་བཅུ་བཅས་ཁྱོན་བསྡོམས་པའི་མི་དྲུག་ཅུ་ཙམ་འཛིན་བཟུང་བྱས་པའི་ཁྲོད་མང་ཆེ་བར་གོང་ས་མཆོག་གི་སྐུ་པར་ཉར་བའི་ཉེས་མིང་འོག་འཛིན་བཟུང་བྱས་པ་ཞིག་ཡིན་པ་རེད། ཟླ་འདིའི་ཕྱི་ཚེས་ཉེར་བདུན་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཏུ་གནས་ཚུལ་སྤེལ་དོན། བལ་ཡུལ་བོད་བརྒྱུད་ནང་བསྟན་རིས་མེད་མཁས་པའི་བགྲོ་གླེང་ཐེངས་དང་པོ་ཞེས་པ་དེ་ལོ་འདིར་ཐོག་མར་དབུ་འཛུགས་ཀྱིས་བགྲོ་གླེང་གནང་བ་དང། དེ་ནི་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ཆོས་ཚོགས་ཐེངས་བཅུ་གཅིག་པའི་ཐོག་བཀའ་སློབ་ཕེབས་པའི་དགོངས་དོན་གཞིར་བཞག་པའི་ཐོག་ནས་བལ་ཡུལ་རྒྱལ་ཁབ་ནང་དུ་ཡོད་པའི་བོད་བརྒྱུད་ནང་བསྟན་ཆོས་ཚོགས་ཕན་ཚུན་ངོ་སྤྲོད་དང་ལྷག་པར་དུ་ཕྱོགས་གང་ནས་ཐུགས་མཐུན་ཁྲིམས་གཙང་དང།

སངས་རྒྱས་ཆོས་ལུགས་ལ་ཉམས་པ་མེད་པར་དེང་སང་ཚན་རིག་པ་ཚུན་གྱིས་དོ་སྣང་གསར་བ་སླེབས་བཞིན་པ་གི་སྐོར་རེ་བཀའ་སྩལ་ཡོད་ཀི། རྒྱ་གར་ཧི་མ་ཅལ་མངའ་སྡེ་ཀང་ར་རྫོང་ཁོངས་སུ་ཆགས་པ་གི་བཀྲ་ཤིས་ལྗོངས་ས་གནས་སུ། ཁམས་སྤྲུལ་རིན་པོ་ཆེ་སྐུ་ཕྲེང་དགུ་པ་བཤད་སྒྲུབ་ཉི་མ་མཆོག་ནས་ཁམས་པ་སྒར་འབྲུག་མཐོ་སློབ་དྷརྨ་ཀ་ར་གི་བཤད་གྲྭ་རྟེན་དང་བརྟེན་པར་བཅས་པ་གསར་བཞེངས་ལེགས་འགྲུབ་ཀྱིས། སྤྱི་ཟླ་དགུ་བ་གི་ཚེས་པ་ཉེར་བདུན་ཉི་མ་བོད་མིའི་དབུ་ཁྲིད་གོང་ས་མཆོག་ནས་དབུ་འབྱེད་གནང་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་མགོ་སྟོད་དུ་རྒྱ་ནག་གུང་ཁྲན་ཏང་གིས་བོད་ཀྱི་ནང་ཆོས་གཏོར་བཤིག་བཏང་ཡོད་ནའང། བོད་ཀྱི་སངས་རྒྱས་ཆོས་ལུགས་ལ་ཉམས་པ་མེད་པར། དེང་སང་སྔ་མོ་ནང་ཆོས་མ་དར་བ་གི་ཡུལ་གྲུ་ཁག་གི་ནང་དར་ཁྱབ་འགྲོ་བཞིན་པ་མ་ཟད། ཚན་རིག་པ་ཚོས་ཀྱང་དོ་སྣང་གསར་བ་སླེབས་བཞིན་པ་གི་སྐོར་བཀའ་སྩལ་གྱི་འདུག།
ཁ་སང་བོད་དང་བོད་ཀྱི་སངས་རྒྱས་ཀྱི་ཆོས་ཀྱི་དང་མགོ་སྟོད་རྒྱ་གུང་ཁྲན་གྱིས་ཆོས་ལུགས་ལ་ཡལ་བའི་དམིགས་བཀར་གྱི་བོད་སྐད་དམ་དྲག་རོགས་བྱས་བྱས་འདུག་ས་རེད། རེད་དེ། གཙོ་ཆེ་ཤོས་བོད་རྒྱ་ཆེ་མི་མང་གིས་ཆོས་དད་ཨེ་ནི་མི་རིགས་ཀྱི་ཞེན་ཁོག་སྙིང་སྟོབས་དེ་གི་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང་འདི་དུས་ད་ལྟ་བར་དུ་ཁྱེད་ཞིག་ཉམས་པ་མེད་པ་ཞིག་གིས་སླ་རུ་སླ་རུ་འགྲོ་ཡ་རུ་མེད་བསྡད་པ་ཞིག་ཚང་མས་དོ་སྣང་བྱེད་ད་དེ་རིང་ཁ་སང་བོད་མི་ཙམ་དུ་མ་ཟད་པས་རྒྱ་རིགས་མང་པོ་ཅིག་ནང་ལོགས་ལའང་བོད་ཀྱི་ནང་ཆོས་ལ་ཡང་དོ་སྣང་གསར་པ་སླེབས་བསྡད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ཙམ་དུ་མ་ཟད་པས་འཛམ་བུ་གླིང་འདི་ཨེ་ནི་ཅིག་གི་དེ་སྔ་ནང་ཆོས་དང་འབྲེལ་བ་མེད་མཁན་དེ་འདྲས་ཀྱི་ཡུལ་གྲུ་ཁག་མང་པོ་ནས་དོ་སྣང་གསར་པ་བྱེད་བསྡད་ཀྱི་འདུག་ལྷག་པར་དུ་ཡ་ཨེ་ནི་ཚན་རིག་གི་མཁས་པ་དེ་ཚོའི་གྲས་ཀྱིས་སེམས་ཁམས་རིག་པའི་སྐོར་ལ་ཨེ་ནི། ནཱ་ལེན་དའི་མཁས་པའི་གཞུང་གི་གསུངས་བཞག་པའི་ཨེ་ནི། སེམས་ཁམས་རིག་པའི་སྐོར་དེ་དམིགས་བསལ་གྱི་དོ་སྣང་བྱེད་ཆེད། ཡང་གོང་ས་མཆོག་གིས་བྱང་ཆུབ་ཀྱི་སེམས་བསྒོམས་ན་ལུས་བདེ་བ་དང་སེམས་སྐྱིད་པ། ཚེ་སྒྲུབ་ཀྱི་མཆོག་ཡིན་པའི་ཁར། འཛམ་གླིང་ཞི་བདེ་ནི་ནང་སེམས་ཀྱི་ཞི་བདེ་ལ་བརྟེན་ནས་ཡོང་གི་ཡོད་པས། སེམས་ཞི་དུལ་བག་ཡོད་དགོས་པ་དང། དབུ་ཚད་ཟུང་འབྲེལ་གྱི་ལམ་ནས་སེམས་ནང་ཞི་བདེ་ཡོང་ཐབས་ཀྱི་སྐོར་ཡང་ངོས་ནས་འགྲེལ་བཤད་བྱས་བསྡད་པར། མི་མང་པོས་དགའ་མོས་གནང་གི་ཡོད་པ་དང། དེ་ནི་བོད་ཀྱི་སྤྱི་ནོར་ཀྱང་ཡིན་པས་དེ་ལ་བདག་པོ་གནང་དགོས་པ་ཁྱེད་ཚོའི་སེམས་ལ་བཅངས་རོགས་ཞེས་འབོད་སྐུལ་གནང་གི་འདུག།
རིམ་པས་རིམ་པས་ཀྱིས་ཉིན་རེ་བཞིན་དུ་བློ་སྦྱངས་ནས་ཡོང་དུས་ཙ་ན་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ། སེམས་ཀྱི་ཞི་བདེ་བརྒྱུད་ནས་ལུས་ཀྱི་འབྱུང་བ་དེ་ཆ་སྙོམས་ནས། ཚེ་སྒྲུབ་ཀྱི་མཆོག་རེད་ཤག། བྱང་ཆུབ་ཀྱི་སེམས་བསྒོམ་ཡག་དང་སྟོང་ཉིད་ཀྱི་ལྟ་བ་བསྒོམ་ཡག་འདི་ཚེ་སྒྲུབ་ཀྱི་མཆོག་རེད། ཡང་གོང་ས་མཆོག་གིས་མའི་མངལ་ནས་སྐྱེས་པ་ནས་བཟུང་སྟེ་ང་ཚོར་ལྷན་སྐྱེས་སུ་མངའ་བ་གི་ཨ་མའི་བསླབ་བྱ་གི་བྱམས་བརྩེ་དེ་ཧ་ཅང་རྩ་ཆེན་པོ་ཡིན་པར་བརྟེན། མི་ཚེ་ཧྲིལ་བོར་བྱམས་བརྩེའི་ཉམས་ལེན་གནང་གལ་ཆེ་བ་གི་སྐོར་བཀའ་སློབ་གནང་གི་འདུག། ད་དེ་འདྲ་ཡིན་དུས་ཙ་ནས་ང་ཚོ་མི་ཚེ་ཁོ་རང་ཅིག་གི་མ་ཡི་བརྩེ་བས་བསྐྱངས་པ་རེད། ཟེར་ས་འོ་ན་དེ་འདྲའི་གི་ང་ཚོ་ལྷན་སྐྱེས་ཀྱི་འགྲོ་སྟངས་དེ་ནུས་པ་རོ་ཡོད་བསྡད་པ་དེ་ང་ཚོ་ནམ་ཡང་བར་མ་ཆད་པ་བྱས་ནས་ཆེ་གི་བརྩེ་བ་ཟེར་ཡ་དེ་དུས་རྒྱུན་ལྡན་ནས་སོ་སོ་བའི་མི་ཚེའི་འགྲོ་སྟངས་རོ་ཁོ་རང་བརྩེ་བ་དང་འབྲེལ་དེ་ནས་ཆེ་གི་བྱེད་ཡ་དེ་དཔེ་གལ་ཆེན་པོ་འདུག།
བཤད་གྲྭ་དབུ་འབྱེད་ཀྱི་མཛད་སྒོ་དེར་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས། ཆོས་བརྒྱུད་ཁག་གཙོ་བ་གི་སྤྱི་འཐུས་རྣམ་པ་ཁག་ཅིག་དང་ཕྱི་ནང་གི་སྦྱིན་བདག་སོགས་དད་ལྡན་མང་པོ་འདུས་བ་གི་སར། དགོན་པ་དེའི་དགོན་བདག་ཁམས་སྤྲུལ་རིན་པོ་ཆེ་སྐུ་ཐོག་དགུ་བ་བཤད་སྒྲུབ་ཉི་མ་མཆོག་ནས། བཤད་གྲྭ་འདི་ནི་ཁམས་སྤྲུལ་རིན་པོ་ཆེ་སྐུ་ཕྲེང་དང་པོས་མདོ་ཁམས་ཕྱོགས་སུ་ཕྱག་བཏབ་པ་གི་ཁམས་པ་སྒར་གཞིར་བཞག་གི་རྒྱུན་ཡིན་པ་དང། ཁམས་སྤྲུལ་རིན་པོ་ཆེ་སྐུ་ཕྲེང་རིམ་བྱོན་དང་གོང་ས་སྐུ་ཕྲེང་ན་རིམ་གྱི་བར་ཆོས་སྲིད་ཀྱི་འབྲེལ་བ་ཟབ་མོ་ཡོད་པ་དང། ལྷག་པར་ཁམས་སྤྲུལ་སྐུ་གོང་མ་དོན་བརྒྱུད་ཉི་མ་མཆོག་ནས་བཙན་བྱོལ་དུ་གོང་ས་མཆོག་ལ་དབང་བོ་དཔུང་འདེགས་དང། གོང་ས་མཆོག་གིས་བརྩེ་གཟིགས་ཚད་མེད་གནང་བ་སོགས་ཀྱི་སྐོར་བཀའ་སློབ་སྩལ་དོན། ཁམས་པ་སྒར་འབྲུག་མཐོ་སློབ་དྷརྨ་ཀ་ར་བཤད་གྲྭ་གི་ནང་དུ། ཁམས་སྤྲུལ་སྐུ་གོང་མའི་སྐབས་ནས་དཔལ་ནཱ་ལེནྡྲ་གི་གཞུང་ཆེན་ཁག་སྔ་མོ་ནས་སློབ་གཉེར་གནང་སྲོལ་ཡོད་པ་རྒྱུན་བསྐྱངས་ཏེ་མཐོ་སློབ་རྒྱ་བསྐྱེད་ཀྱིས་རྒྱ་གར་དང་བལ་པོ་བོད་སོགས་ཀྱི་དོན་གཉེར་ཅན་རྣམས་ལ་སློབ་གཉེར་གྱི་གོ་སྐབས་བསྐྲུན་གྱི་ཡོད་ཅིང། ཁམས་སྤྲུལ་རིན་པོ་ཆེ་སྐུ་འཕྲེང་དང་པོས་འབྲུག་པ་བཀའ་བརྒྱུད་ཀྱི་བླ་མ་ལྷ་རྩེ་བ་ངག་དབང་བཟང་པོ་གི་མདུན་ནས་ཟབ་ཆོས་སྣ་མང་ཞུས་ཏེ། མདོ་ཁམས་དུ་ཕེབས་ནས་གདུལ་བྱ་རྒྱ་ཆེར་བགྱིས་པ་ལ་བརྟེན་ནས་རྒྱལ་དབང་མདོ་ཁམས་པ་ཞེས་མཚན་སྙན་ཆེ་བ་འབྲུག་པ་བཀའ་བརྒྱུད་ཀྱི་སྐྱེས་ཆེན་དམ་པ་ཞིག་ཡིན་པ་དང། སྐུ་འཕྲེང་ན་རིམ་གྱི་རིང་བོད་ནང་ཁམས་པ་སྒར་སོགས་དགོན་མ་ལག་མང་པོ་ཕྱག་འདེབས་ཀྱིས། བསྟན་པ་སྤྱི་དང་སྒོས་སུ་འབྲུག་པ་བཀའ་བརྒྱུད་ཀྱི་བསྟན་པའི་འཛིན་སྤེལ་ལ་ཕྱག་རྗེས་ཆེན་པོ་བཞག་མྱོང་བ་ཞིག་ཡིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཨ་རིའི་ནིའུ་ཡོག་དང་ནིའུ་ཇར་སིའི་གཞོན་ནུ་ཚོགས་པས་ཕི་ལ་དེལ་ཕི་ཡ་གྲོང་ཁྱེར་དུ་ཕྱི་ལོ་གཅིག་དགུ་གྱ་བདུན་ལོའི་ལྷ་སའི་དགུ་པའི་ཉེར་བདུན་གྱི་བོད་མིའི་སྒེར་ལངས་ཉིན་མོ་དང་སྟབས་བསྟུན་ནས་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་བྱས་ཡོད་པའི་སྐོར། ང་ཚོའི་གསར་འགོད་པ་ཇོ་ལིབ་ཆིན་ཕེད་ཀྱིས་ས་གནས་ནས་དང་བོ་ནས་ཞིག་ལ་གསན་རོགས་གནང་བ། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པས་ཕི་ལ་དེལ་ཕི་ཡའི་གྲོང་ཁྱེར་ནང་དུ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ལྷ་སའི་སྒེར་ལངས་ཉིན་མོ་དང་སྟབས་བསྟུན་ནས་ངོ་རྒོལ་སྐད་འབོད་བྱས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད་འདུག་ནིའུ་ཡོག་དང་ནིའུ་ཇེར་སིའི་ས་གནས་གཞོན་ནུ་ཚོགས་པས་གོ་སྒྲིག་བྱས་ཏེ། གཞོན་ནུའི་ཚོགས་མི་སྐོར་ཞིག་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཧྥི་ལ་དེལ་ཧྥི་ཡའི་གྲོང་ཁྱེར་ནང་དུ་ཆེད་བསྐྱོད་བྱས་ཏེ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་བོད་ཀྱི་རྒྱལ་ས་ལྷ་སར་བོད་མིས་ཡར་ལངས་བྱས་པའི་དུས་ཚིགས་དང་སྟབས་བསྟུན་ནས། ས་གནས་དེ་གའི་གཞོན་ནུའི་ཚོགས་མི

ལུང་པ་དེ་རང་བཙན་ཡིན་པ་དེ་འཛམ་གླིང་རྒྱལ་སྤྱིའི་ཁྲིམས་ཀྱི་ནང་ངོ་སྤྲོད་བྱས་བ་རེད། ཁོང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་བོད་ཀྱི་རྒྱལ་ས་ལྷ་སར། འབྲས་སྤུངས་དགོན་པའི་དགེ་འདུན་པས་དབུ་ཁྲིད་ནས་བོད་མི་སྟོང་ཕྲག་མང་པོས་རྒྱ་ནག་གཞུང་ལ་ངོ་རྒོལ་བྱས་བའི་ཉིན་མོ་ཡིན་པས། དགུ་པའི་ཉེར་བདུན་ཞེས་འདས་པའི་མི་ལོ་སུམ་ཅུ་སོ་དྲུག་རིང་སྲུང་བརྩི་བྱས་ཡོད་པ་བཞིན། དེ་རིང་ཨ་རིའི་རང་བཙན་གྱི་ཕ་ས་ལྟ་བུ། ཧྥི་ལ་དེལ་ཧྥི་ཡའི་གྲོང་ཁྱེར་ནང་དུ། ས་གནས་གཞོན་ནུའི་ཚོགས་མི་ཐུབ་བསྟན་ཆོས་ཉིད་ལགས་ཀྱིས། ས་གནས་དེ་གར་ལོ་གཅིག་གི་རིང་ལས་འགུལ་སྤེལ་བཞིན་པར་རྒྱབ་སྐྱོར་དང། ལྷ་སའི་སྒེར་ལངས་ཉིན་མོ་རྗེས་དྲན་ཆེད། ངོ་རྒོལ་སྐད་འབོད་འདི་གོ་སྒྲིག་བྱས་ཡོད་པ་བཅས་འགྲེལ་བརྗོད་གནང་སོང།
ལུང་པ་གལ་གནད་ཆེ་ཆགས་ཀྱི་ཡོད་རེད་ཧྥི་ལ་དེལ་ཧྥི་ལ་དེ། རང་བཙན་ཚོགས་ཁང་འདི་ལ་ཨ་རི་གི་འཁྲུངས་ས་འདྲ་པོ་ཆགས་ཀྱི་ཡོད་རེད་འདི་གིས་ད། རྒྱལ་རབས་ཐོག་ནས་ཞུ་བ་ན་གནད་འགག་ཆགས་ཀྱི་ཡོད་རེད། མ་ཟད་འདི་མཉམ་དུ་ད་ལན་ང་ཚོའི་གི། ཧྥི་ལ་དེལ་ཧྥི་ལ་གཞོན་ནུ་རྒྱུན་ལས། ཡང་ཐུབ་བསྟན་ཆོས་ཉིད་ལགས་ཁོ་རང་ཁ་སང་ཕྱི་ཟླ་གསུམ་པའི་ཏ་རིག་བཅུ་ནས་ཁོ་རང་ཐ་ན་སྐད་འབོད་རྒྱག་རྒྱུ་ཡོད་རེད་དེའི་སྐད་ང་ཚོས་ཀྱི་མཉམ་ཞུགས་ལ་མ་འདྲེ་དེ་གི་ང་ཚོས་ཀྱི་ཐ་ན་རྒྱབ་སྐྱོར་སྟོན་ཆེད་ད་ལེ་ང་ཚོས་ཀྱི་ནི་ཕ་གིར་འགྲོ་ཡས་ཆེ་ཡིན་ནི་གཙོ་བོ་དེ་ད་ནང་ང་ཚོས་ཀྱི་ལྷ་སའི་སྒེར་ལངས་ཀྱི་སྟབས་བསྟུན་བྱེད་ཀྱི་ཡོད་ད་ངེས་པའི་ཆ་ནས་ད་བོད་ནང་གི་གནས་ཚུལ་དེ་ད་སྔར་ལས་ཐ་ན་ཛ་དྲག་པོ་འགྲོ་གི་རེད་ནི་དཔེ་བཞག་ན་དེང་སང་ཨ་ནི་བོད་ནང་ལ་ཀྱི་སྐད་ཡིག་གི་བོད་སྐད་ཀྱི་སྦྱང་ཡག་གི་ཐོབ་ཐང་རང་དབང་ཡོད་མ་རེད། ཨ་ནི་བོད་ནང་ལ་དེ་ད་ལྟ་ཕྲུ་གུ་ཆུང་ཆུང་དེ་ཚོ་ཕ་མ་ལ་ལོགས་ཀ་བཟོས་བྱས་རྒྱ་ནག་གི་གི་རྒྱ་ནག་དམར་ཤོག་གཞུང་གི་འགོ་ཁྲིད་པའི་གི་ད་བསླབ་གྲྭ་ལ་མར་བཅུག་བྱས་ཕྲུ་གུ་ད་བོད་བོད་ཕྲུག་ས་ཡ་མང་པོ་ཞིག་ད་ཕ་མ་མཉམ་དུ་ཁ་བྲལ་བཟོས་པ་རེད། ཨ་ནི་མ་ཟད་ད་འབྲོག་ས་ནས་ད་མང་པོ་ཞིག་མར་བཏོན་བྱས་ད་རྒྱ་ནག་བོད་ནང་ལ། ནི་ཁང་པ་ནང་བཞག་བྱས་དམིགས་བསལ་ད་བོད་བོད་ཡིག་གི་སྐད་ཡིག་དང་རིག་གཞུང་དང་རྒྱ་ནག་གཞུང་གི་ད་རིམ་པས་རིམ་པས་ད་རྩ་མེད་དང་བྱེད་ཀྱི་ཡོད་རེད་དེ་བཞིན་དུ་ནི། ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་མཁན་ཚོའི་ལག་ཏུ། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར། བོད་ཀྱི་རྒྱལ་ས་ལྷ་སར་གྱེན་ལངས་བྱུང་པའི་འདྲ་པར་དང། དུས་ཚིགས་འདི་དྲན་གསོ་བྱེད་དགོས་པའི་འབོད་ཚིག་འཁོད་ཡོད་པ་དང། བོད་ནང་གི་ཆབ་སྲིད་བཙོན་པ་རྣམས་གློད་བཀྲོལ་གཏོང་དགོས་ཡོད་ཅེས་སོགས་ཀྱི་འབོད་ཚིག་བྲིས་པའི་འཕྲེད་དར་འཕྱར་ནས་ངོ་རྒོལ་གྱི་ལས་འགུལ་འདི་སྤེལ་ཡོད་པ་དང། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པས། ཐུབ་བསྟན་ཆོས་ཉིད་ལགས་ཀྱི་ལས་འགུལ་ལ་རྒྱབ་སྐྱོར་མཚོན་བྱེད་ཀྱི་གཟེངས་བསྟོད་ཅིག་ཕུལ་ཞིང། དེ་བཞིན་ཐུབ་བསྟན་ཆོས་ཉིད་ལགས་ཀྱིས་བོད་མི་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུ་གལ་ཆེན་པོ་ཡིན་པའི་སྐོར་གྱི་འགྲེལ་བརྗོད་གནང་སོང། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་བདུན་ཉིན་བོད་ཀྱི་རྒྱལ་ས་ལྷ་སའི་གདན་ས་ཆེན་པོ་སེ་འབྲས་དགེ་གསུམ་དང། དེ་བཞིན་གཙུག་ལག་ཁང་དང་ཉེ་འཁོར་གྱི་བཙུན་དགོན་ཁག་གི་བཙུན་མ་དང། སློབ་མ་སོགས་སེར་སྐྱ་སྟོང་ཕྲག་མང་པོས་བོད་ཀྱི་རྒྱལ་ས་ལྷ་སར་གཞི་རྒྱ་ཆེ་བའི་ངམ་སྟོན་ཁྲོམ་སྐོར་བྱས་པར་རྒྱ་ནག་གཞུང་གིས་དྲག་གནོན་དང་བོད་རིགས་གྲངས་ལས་འདས་པ་བཙོན་འཇུག་དོ་དམ་བྱས་པའི་ཉིན་མོ་ཡིན་པ་དང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ཉིན་མོ་འདིར། རྒྱ་དམར་གཞུང་གིས་བོད་མི་ཚོར་མི་སྤྱོད་ལས་འདས་པའི་དྲག་གནོན་དང་དམར་གསོད་བཙོན་འཇུག་དོ་དམ་བྱས་པར་ངོ་རྒོལ་དང། གཞིས་ལུས་སྤུན་ཟླའི་རྒྱལ་གཅེས་སྙིང་སྟོབས་ལ་གུས་བཀུར་བསྔགས་བརྗོད་བྱེད་ཆེད་གཏན་འབེབས་ཀྱི་ལས་འགུལ་དུ་ཐག་གཅོད་གནང་ནས་ལོ་ལྟར་སྲུང་བརྩི་ཞུ་བཞིན་ཡོད་ཅེས་དབུས་བོད་ཀྱི་གཞོན་ནུ་ཚོགས་པའི་དྲ་རྒྱའི་ཐོག་འཁོད་འདུག་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་གཅིག་ལོ་ཆོས་འཕེལ་ཡིན།
མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འདུ། ཐེངས་ལྔ་བཅུ་ང་བཞི་བའི་ཚོགས་འདུའི་ལས་རིམ་ཨང་བཞི་པར། ཡོ་རོབ་མཐུན་ཚོགས་ཀྱིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཚབས་ཆེན་ཡིན་པའི་ཐེར་འདོན་བྱས་ཡོད་པ་དང། གནད་དོན་དབྱེ་ཞིབ་པས་ཡོ་རོབ་མཐུན་ཚོགས་ཀྱིས་ཛ་དྲག་གིས་གླེང་བ་དེས་བོད་ནང་གི་གནས་སྟངས་ཚབས་ཆེན་ཡིན་པ་མཚོན་གྱི་ཡོད་ཅེས་གསུངས་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འདུ་ཐེངས་ལྔ་བཅུ་ང་བཞི་བ་དེ་ཕྱི་ཟླ་དགུ་པའི་ཚེས་བཅུ་གཅིག་ནས་ཕྱི་ཟླ་བཅུ་བའི་ཚེས་བཅུ་གསུམ་བར་སུད་སིའི་ཇི་ནི་ཝ་རུ་འཚོགས་བཞིན་པ་ལྟར་ཟླ་དགུ་བའི་ཚེས་ཉིས་རྩ་དྲུག་ཉིན་ཚོགས་འདུའི་ལས་རིམ་ཨང་བཞི་བར་ཡོ་རོབ་མཐུན་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་སྙན་སྒྲོན་བྱས་ནས་ཐུགས་འཚབ་ཆེན་པོ་ཡོད་པ་ནན་གྱིས་བརྗོད་ཡོད་པ་རེད། སྐབས་དེར་ཡོ་རོབ་མཐུན་ཚོགས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་སྙན་སྒྲོན་པའི་སྙན་ཐོ་འབོར་ཆེན་དང་ནང་སྒོས་སུ་འགྲོ་བ་མིའི་ཐོབ་ཐང་ཆེས་མཐོའི་སྐུ་ཚབ་ཤར་ཏུར་ཀི་སི་ཐན་གྱི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་གྱི་དབྱེ་ཞིབ་སྙན་ཐོ་ལ་གཞིགས་ན། འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་རྒྱ་ནག་གཞུང་དང་མཉམ་འབྲེལ་རྒྱལ་ཚོགས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཐུགས་ཁུར་ཆེ་བ་བཞེས་རྒྱུར་སྐུལ་འདེད་དང། ཡོ་རོབ་མཐུན་ཚོགས་ཀྱིས་མུ་མཐུད་ནས་ཤར་ཏུར་ཀི་སི་ཐན་གཙོ་བོ་ཡིན་པའི་ས་ཁུལ་ཁག་ན་ཆབ་སྲིད་སློབ་གསོ་ར་བ་དང་གཞི་རྒྱ་ཆེ་བའི་བཀག་ཉར་ག་ས་གང་དུ་ཉན་ལྟ་རྗེས་འདེད་སྟངས་འཛིན་ཆོས་ལུགས་དད་མོས་རང་དབང་ཐེ་བའི་གཞི་རྩའི་ཐོབ་ཐང་ལོངས་སུ་སྤྱོད་རྒྱུར་ཚད་གཞི་རབ་དང་རིམ་པ་བཞག་པ་བཙན་དབང་གིས་ངལ་རྩོལ་ལ་སྐུལ་བ་མནར་གཅོད་བཙན་གྱིས་བྱིས་པ་མངལ་ནས་ལེན་པ་སྐྱེ་སྒོ་གཅོད་པ་ནང་མི་ཁ་བྲལ་གྱི་སྲིད་ཇུས་བཙན་གཡེམ་དང་ཕོ་མོ་དབྱེ་འབྱེད་སོགས་ལ་དོ་སྣང་དང་བློ་འཚབ་ཡོད། དེ་བཞིན་དུ་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་གི་སྙན་ཐོ་ཁག་ཏུ་གསལ་བ་བཞིན་བོད་ཀྱི་བཅའ་སྡོད་སློབ་གྲྭ་དང་བོད་མིའི་རིགས་རྫས་བསྡུ་རུབ་སོགས་ལ་གཞིགས་ན་བོད་མིའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཚབས་ཆེན་ཡིན་པ་ཤེས་ཐུབ། རྒྱ་ནག་གཞུང་གིས་ཡུ་གུར་བ་དང་བོད་མི་གཙོ་བོར་གྱུར་བའི་གྲངས་ཉུང་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་མུ་མཐུད་ནས་རྡོག་རོལ་ལ་གཏོང་བཞིན་པ་རེད། དེ་བཞིན་དུ་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་མཁན་དང་ཁྲིམས་རྩོད་པ་གསར་འགོད་པ་ཚོར་ཤེས་ལྡན་མི་སྣར་མུ་མཐུད་ནས་སུན་གཙེར་དང་འཇིགས་སྐུལ་ལྟ་སྐུལ་བྱེད་བཞིན་པ་མ་ཟད་རྒྱལ་ཁབ་ཕྱི་སོར་སོང་མི་ཆོག་པ་བཟང་བཙོན་དུ་ཉར་བ་མནར་གཅོད་གཏོང་བ་ཁྲིམས་འགལ་བཀག་ཉར་ཐ་ན་བཙོན་འཇུག་དང་བོར་བརླག་ཏུ་འགྲོ་བཞིན་པའི་གནས་ཚུལ་བྱུང་བཞིན་ཡོད། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཧ་ཅང་གི་ཚབས་ཆེན་ཡིན་སྟབས་ཡོ་རོབ་མཐུན་ཚོགས་ཀྱིས་རྒྱ་ནག་གཞུང་གིས་རྒྱལ་ཁབ་རང་ཉིད་ཀྱི་ཁྲིམས་ལ་བརྩི་སྲུང་བྱེད་རྒྱུ་དང་རྒྱལ་སྤྱིའི་ཁྲིམས་བརྩི་རྒྱུའི་འོས་འགན་ཁུར་ལེན་བྱས་ཏེ་བོད་དང་ཤར་ཏུར་ཀི་སི་ཐན་ཐེ་བའི་མི་སེར་ཚང་མའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་དང་སྲུང་བརྩི་བྱེད་རྒྱུར་སྐུལ་འདེད་བྱེད་རྒྱུ་ཡིན་ཞེས་བཀོད་ཡོད་པ་དང་ཆབས་ཅིག་ཏུ་རྒྱ་ནག་གི་བཙོན་འོག་ན་ཡོད་པའི་རྒྱ་རིགས་སུམ་ཅུ་སོ་གསུམ་གྱི་མིང་བཏོན་པ་མ་ཟད་སྒོ་ཤེས་རབ་རྒྱ་མཚོ་དང་རིན་ཆེན་ཚུལ་ཁྲིམས་རྡོ་རྗེ་བཀྲ་ཤིས་བཅས་གསུམ་དེ་མིན་ཡུ་གུར་བའི་ས་ཧ་རོ་ཧྥུ་བྱ་དགའ་ཐོབ་པའི་ཨི་ལི་ཧམ་ཐོ་ཧོ་ཏི་གཙོ་བོ་ཡིན་པའི་ཡུ་གུར་བ་གསུམ་གྱི་མིང་བཏོན་ནས་གོང་གི་མི་འདི་ཚང་མ་འཕྲལ་དུ་གློད་བཀྲོལ་གཏོང་དགོས་ཞེས་འབོད་སྐུལ་བྱས་ཡོད་པ་རེད།

ཚོའི་སྤྱི་ཚོགས་ནང་ལ་ཤུགས་རྐྱེན་ཡོད་མཁན་གྱི་མི་སྣ་དེ་ཚོ་འཛིན་བཟུང་བྱེད་ཡག་གི་གནས་སྟངས་དེ་ཛ་དྲག་ཡིན་པ་དང་ད་ག་ནང་བཞིན་ད་ལྟ་ད་ལྟ་བཅའ་སྡོད་སློབ་གྲྭ་གི་རྒྱ་འགྱུར་གྱི་ལས་གཞི་ཟེར་ན་འདྲ་ལས་འགན་ཟེར་ན་འདྲ་འདིའི་གི་གནས་སྟངས་དེ་ཧ་ཅང་ཛ་དྲག་ཡིན་པ་དེ་ཚོ་འགོད་ཡ་གསལ་བོ་རེད། ཡུ་རོབ་དེ་ཚོ་ལྟ་བུ་དེ་འདྲ་ཅན་ཡིན་ན་ཡང་ཡུ་རོབ་དེ་ཚོ་ནང་མེད་ཡ་གི་དེ་ཚོ་མང་གཙོ་རྒྱལ་ཁབ་དེ་ཚོ་གི་ཡང་ཅིག་དཔེ་ལྟ་ས་ཅིག་དང་འགོ་ཁྲིད་མཁན་ཅིག་ཡོད་ཡ་གི་གནས་སྟངས་འགྲོ་གི་ཆགས་ཡོད་ཙང་ད་དེའི་གི་ཤུགས་རྐྱེན་དེ་ཆེན་པོ་ཡིན་གྱི་རེད་བསམ་གྱི།
ཡོ་རོབ་མཐུན་ཚོགས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐེངས་ལྔ་བཅུ་ང་བཞི་བའི་ཚོགས་འདུའི་ཨང་བཞི་བར་ཞུས་པའི་སྙན་སྒྲོན་དེས་བོད་དང་ཤར་ཏུར་ཀི་སི་ཐན་གྱི་གནས་སྟངས་གླེངས་པ་མ་ཟད་ད་དུང་ཧོང་ཀོང་གི་རང་དབང་དང་དམངས་གཙོ་ཡང་གླེངས་ཡོད་པ་རེད། དེ་བཞིན་དུ་ཡོ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འཛིན་སྐྱོང་འགན་འཛིན་བཀྲས་མཐོང་བསྟན་འཛིན་དབང་པོ་ལགས་ཀྱིས་ཕན་ཐོགས་ཡོད་པ་ཞིག་དང་གནད་འགག་ཞིག་ལ་ངོས་འཛིན་བྱས་ཡོད་པ་རེད།
མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ནང་ལ་ཁ་སང་ད་ནི་ཡུ་རོབ་མཐུན་ཚོགས་ཀྱི་རྒྱ་ནག་ནང་ལ་ཨ་ནི་འགྲོ་བ་མིའི་ཐོབ་ཐང་དཀའ་ངལ་ག་རེ་ཡོད་པ་ལྷག་པར་དུ་བོད་ནང་ལོགས་ཨ་ཤིན་ཅང་ནང་ལོགས་ཡུ་གུར་ཚོ་ལ་དཀའ་ངལ་ག་རེ་འདུག་བོད་པ་ཚོ་ལ་དཀའ་ངལ་ག་རེ་ཡོད་པ་འདི་ཚོ་བོད་རྒྱའི་མིའི་ཚིག་ཤུགས་ཆེན་པོ་འདི་ལ་ག་ཤེད་གསུངས་ཐུགས་ཤ་སྟ་སྟིབས།

དེ་བཞིན་དུ་རྒྱ་ནག་གིས་བོད་ཀྱི་རྩོམ་པ་པོ་གྲགས་ཅན་དང་ནང་བསྟན་ཤེས་ཡོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་ཉིས་སྟོང་ཉི་ཤུ་ཐམ་པ་ལོ་ཟླ་བཅུ་བའི་ཚེས་ཉི་ཤུ་རྩ་དྲུག་ཉིན་རྒྱ་ནག་ཁྲེན་ཏུའུ་གྲོང་ཁྱེར་ནས་ལྷ་སའི་རྒྱ་ནག་གི་གསང་བའི་མི་སྣ་དང་རྒྱ་ནག་གི་སྤྱི་བདེ་ཉེན་རྟོག་པས་འཛིན་བཟུང་བྱས་རྗེས་གར་སོང་ཆ་མེད་དུ་གྱུར་བ་དང་དེ་ནས་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཟླ་བཅུ་བར་ལྷ་སའི་རྒྱ་ནག་གི་འབྲེལ་ཡོད་ཚན་པས་གསང་བའི་སྒོ་ནས་རྩོམ་པ་པོ་ཤེས་རབ་རྒྱ་མཚོ་ལགས་སུ་མི་ལོ་བཅུ་གི་དུས་བཀག་བཙོན་འཇུག་གི་ཁྲིམས་ཐག་བཅད་པ་རེད། ཡང་དེ་བཞིན་དུ་ཉིས་སྟོང་བཅུ་དགུ་ལོར་མདོ་སྨད་རྔ་བ་སྐོར་མདོ་ས་ཚིགས་ནས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བཙན་ཁྲིད་བྱས་པའི་རྔ་བ་སྣང་ཞིག་དགོན་པའི་གྲྭ་བ་རིན་ཆེན་ཚུལ་ཁྲིམས་ལགས་གར་སོང་ཆ་མེད་དུ་གྱུར་རྗེས་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཟླ་གསུམ་པའི་ནང་ཁོང་ལ་ལོ་བཞིའི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་རེད།

ལོ་ངོ་གསུམ་ལ་ངོ་ཐུག་མེད་ལ། ངའི་ཨ་ཕ་བཙོན་ཁང་དུ་མ་གྲོངས་བར་གློད་གྲོལ་གཏོང་བ་ཡིན་ན། དེ་ནི་དབྱིན་ཇིས་དབང་བསྒྱུར་མྱོང་བའི་ཧོང་ཀོང་གི་ཁེ་ཕན་དང་མཐུན་གྱི་རེད་ཅེས་དང། ཁོང་གི་ཨ་ཕ་ནི་དམངས་གཙོའི་ལས་འགུལ་བ་ཞིག་ཡིན་ལ་དཔེ་མཚོན་མཁན་ཞིག་ཀྱང་ཡིན་ཞིང། ཁོང་ནི་ཧ་ཅང་ཞི་བདེར་དགའ་མཁན་ཞིག་ཡིན་ནའང། ད་ལྟ་བཙོན་ཁང་དུ་མནར་གཅོད་མྱོང་བཞིན་ཡོད་ལ། དེ་རིང་ནི་བཙོན་འཇུག་བྱས་ནས་ཉིན་ཆིག་སྟོང་བ་དེ་ཡིན་པའི་སྐོར་བཤད་ཡོད་པ་རེད། རྗེ་མི་ལའི་ལགས་ནི་ཧོང་ཀོང་གི་དམངས་གཙོའི་ཀུ་ཤུ་ཚགས་པར་གྱི་གསར་གཏོད་པ་དང་རྒྱ་ནག་དམར་ཤོག་ཚོགས་པར་སྐྱོན་བརྗོད་གནང་མཁན་ཞིག་ཡིན་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གིས་ཧོང་ཀོང་ལ་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་ཟེར་བ་ལག་བསྟར་བྱེད་པའི་སྐབས་སུ་འཛིན་བཟུང་བྱས་པ་ཞིག་ཡིན་པ་རེད། ཟླ་འདིའི་ཕྱི་ཚེས་ཉེར་བདུན་ཉིན། རྒྱ་ནག་སྐམ་སའི་ཐའེ་ཝན་ལས་དོན་ཁང་གི་མགྲིན་ཚབ་པ་ཀྲུའུ་ཧྥིན་ལིན་ཟེར་བས། ཐའེ་ཝན་གྱི་སྲིད་འཛིན་ཚེ་ཝེན་གྱིས་ཉིན་གཅིག་གི་སྔོན་ལ་མངའ་ཁུལ་གྱི་ཚོང་འབྲེལ་གྱི་མཐུན་ཚོགས་ནང། ཐའེ་ཝན་ཚོགས་ཞུགས་ཀྱི་ཆེད་དུ་ཨོ་སི་ཀྲི་ལི་ཡར་རྒྱབ་སྐྱོར་འབྱུང་ཐབས་བྱེད་པ་དེ་ནི་ཐའེ་ཝན་གཞུང་འཛིན་དམངས་གཙོའི་ཡར་ཐོན་ཚོགས་པའི་ངོས་ནས་ཐའེ་ཝན་རང་བཙན་གྱི་ཕྱོགས་སུ་བསྐྱོད་ཀྱིན་ཡོད་པ་ཞིག་ཡིན་པའི་སྐོར་གྱི་སྐྱོན་བརྗོད་བྱས་པ་རེད། ད་དུང་རྒྱ་ནག་སྐམ་སའི་ཐའེ་ཝན་ལས་དོན་ལྷན་ཁང་གི་མགྲིན་ཚབ་པས་ཉེ་ཆར་རྒྱ་ནག་གིས་ཐའེ་ཝན་གྱི་ཉེ་འཁོར་དུ་དམག་སྦྱོང་བྱས་པ་དེའང་ཐའེ་ཝན་རང་བཙན་གྱི་ཁ་བྲལ་སྟོབས་ཤུགས་ལ་ངོ་རྒོལ་བྱས་པ་ཞིག་ཡིན་པའི་སྐོར་བཤད་ཡོད་པ་རེད། རེས་གཟའ་མིག་དམར་ཉིན་ཐའེ་ཝན་གྱི་སྲིད་འཛིན་ཚེ་དབྱིན་ལགས་ཀྱིས་ཐའེ་ཝན་ནང་དུ་གཞུང་དོན་འཚམས་གཟིགས་གནང་བཞིན་པའི་ཨོ་སི་ཁྲུ་ལི་ཡའི་གྲོས་ཚོགས་ཀྱི་འཐུས་མི་དྲུག་དང་མཇལ་འཕྲད་གནང་ནས་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་རྒྱལ་ཁབ་བཅུ་གཅིག་ལས་གྲུབ་པའི་གཞི་རྒྱ་ཆེ་བའི་ཚོང་འབྲེལ་གྱི་མཐུན་ཚོགས་ནང་ཐའེ་ཝན་ཚོགས་ཞུགས་ཀྱི་ཆེད་དུ་ཨོ་སི་ཁྲུ་ལི་ཡར་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་ཞུས་པ་རེད། དེ་རིང་གི་དེང་དུས་བོད་ཞེས་པའི་ལེ་ཚན་ནང་དུ། བོད་བཙན་པོའི་རྒྱལ་རབས་དང་འབྲེལ་བའི་ལོ་རྒྱུས་ཡིག་ཚང་ཆེན་མོ་ཞེས་པའི་དེབ་ཕྲེང་རྩོམ་སྒྲིག་བྱེད་མཁན་ལ་བཅར་འདྲི་ཞུས་པའི་ཚན་པ་གཉིས་པ་ཞིག་ལ་བསྐྱར་དུ་གསན་རོགས་གནང།
ལེ་ཚན་སྔོན་མ་གི་ནང། བོད་བཙན་པོའི་རྒྱལ་རབས་དང་འབྲེལ་བའི་ལོ་རྒྱུས་ཡིག་ཚང་ཆེན་མོ་ཚོ་གོ་ནོར་གྱི་དེབ་འཕྲང་འདི་གཉིས་ལ་གསར་རྩོམ་དང་རྩོམ་སྒྲིག་པ། ཨཱ་ཙརྱ་ཤ་བོ་རྟ་མགྲིན་ལགས་ཀྱིས་སློབ་ཐོན་གྱི་བརྒྱུད་རིམ་གྱི་སྐོར་ནས་རགས་ཙམ་ཞིག་ངོ་སྤྲོད་བྱས་ཡོད་པ་ལྟར། ཁོང་གིས་ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་ལོ་ནས་བཟུང། ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་དགེ་རྒན་གྱི་ཕྱག་ལས་གནང་ཞོར་འབུམ་རམས་པ་གྱི་དཔྱད་རྩོམ་འབྲི་བཞིན་པའི་ལོ་ཟླ་འདི་དག་གི་ནང། ཉི་ཧོང་དང། སོག་པོ། ཨ་རི། ཧྥ་རན་སི། འཇར་མི་ནི་ལ་སོགས་ཡུལ་གྲུ་འདི་དག་གི་ནང་སྐོང་འཚོགས་གནང་བའི། རྒྱལ་སྤྱིའི་བོད་རིག་པ་གི་ཞིབ་འཇུག་གླེང་སྟེགས་དེ་འདྲ་གི་ནང་ཆ་ཤས་བླངས་མྱོང་ཡོད་པ་མ་ཟད། རྒྱལ་སྤྱིའི་ན་གཞོན། བོད་རིག་པའི་ཞིབ་འཇུག་དང་ཨེ་ཤེ་ཡ་གི་ཞིབ་འཇུག་སློབ་མ་གི་བགྲོ་གླེང། དེ་བཞིན། བོན་དང་ཞང་ཞུང་གི་རྒྱལ་སྤྱིའི་ཞིབ་འཇུག་ལ་སོགས་གླེང་སྟེགས་གང་མང་ཟིག་ལ་མཉམ་ཞུགས་གནང་མྱོང་ཡོད། ཐེངས་འདིའི་གླེང་སྟེགས་གཙོ་བོ་ཞིག་ནི། བོད་བཙན་པོ་གི་རྒྱལ་རབས་དང་འབྲེལ་བའི་ལོ་རྒྱུས་ཡིག་ཚང་ཆེན་མོ་ཟེར་གོ་ནོ་གི་དེབ་ཕྲེང་འདི་དང་འབྲེལ་ནས་རྩོམ་པ་པོ་གི་ངོས་ནས། གོ་བདེ་བའི་ཆེད་དུ་ཡིག་ཆ་རྙིང་བ་གི་རིགས་བརྡ་སྤྲོད་རིག་པ་ཟིག་གསར་གཏོད་གནང་ཐུབ་པ་ཡིན་ན་དགེ་མཚན་ཆེན་པོ་ཡོད་གི་ཟེར་བཀའ་མོལ་གནང་གི་འདུག་དེ་བས་དང་ཐོག་འདིའི་སྐོར་ནས་གླེང་མོལ་བྱེད་རྒྱུ་ཡིན།
ཏུན་ཧོང་ཡིག་ཆ་དཔེར་བཞག་ན་ད་ཡང་ནས་ཡང་དུ་མ་ཀློག་ན་ཐེངས་གཅིག་ར་གཉིས་ཀློག་ནས་གོ་བ་ལེན་ཐུབ་གི་མ་རེད་གོ་དེ་དེ་མོ་གི་དཀའ་ངལ་དེ་སེལ་རྒྱུ་གི་ཆེད་དུ་ཡིག་རྙིང་གི་སྐོར་ར་ཅིག་བརྡ་སྤྲོད་རིག་པ་ཟིག་གསར་གཏོད་གནང་རྒྱུ་གི་དེ་མོ་གི་དགོངས་ཚུལ་མ་འདྲ་བ་ཟིག་གསུང་གི་འདུག་ཡིག་རྙིང་གི་དང་འབྲེལ་བའི་དེ་མོ་གི་ཅིག་བརྡ་སྤྲོད་རིག་པ་ཟིག་གསར་གཏོད་ཡོད་དགོས་ན་གསར་གཏོད་དེ་གང་འདྲ་ཅིག་ཡོད་དགོས་ནི་དེའི་ཕྱོགས་ག་ཁྱོད་ཡང་འདང་བརྒྱབ་མྱོང།

ཕྲད་རྣམ་དབྱེའི་ངེས་འཛིན་གྱི་སྒང་ནས་རྒྱབ་ཐུབ་ཀྱི་མ་རེད་ཕྲད་དང་རྣམ་དབྱེ་གི་སྦྱོར་ཚིག་གི་སྒང་ནས་ཡང་རྒྱབ་ཐུབ་ཀྱི་མ་རེད་དེ་ཆ་བཞག་པ་ཡིན་ན། དེང་སང་ཡིན་ན་ང་ཚོ་འབྲེལ་སྒྲ་དང་བྱེད་སྒྲ་གཉིས་ལ་དཔེར་བཞག་པ་ཡིན་ན། ཨ་ནི་ད་བ་ས་ཀྱི་ག་ང་གི་ཟེར་གི་རེད་པ་ག་དང་ང་ཡི་རྗེས་ལ་གི་དེ་ཡ་དང་འདྲི་བ་རེད་ཨ་ནི་ག་སྔོན་དང་རྡོ་རིང་གི་སྒང་ན་ག་དང་ང་ཡི་རྗེས་ལ་ག་ཡ་བཏགས་གྱ་གི་གྱི་དེ་འགྲོ་ཡོ་རེད་ག་གི་གི་དེ་འགྲོ་ཡོ་རེད་རེད་དེ། དེ་ཡི་ད་ལྟ་ནང་བཞིན་གྱི་ད་ལྟ་གི་ང་ཚོ་འབྲེལ་ཡོད་གྱུར་པའི་སུམ་རྟགས་གཉིས་ཆ་གི་མ་གཞི་ནང་བཞིན་རྩ་བ་ཉིད་ནས་འགྲོ་གི་ཡོ་མ་རེད་གོ་དེ་ནས་ཚིག་དེ་ཚོ་ཡིན་ན་བརྡ་རྙིང་པ་ཧ་ཅང་གི་གཏིང་ཟབ་པོ། ཏུན་ཧོང་ཡིག་ཆ་བཤད་དུས་ཁྱད་ཆོས་གཅིག་དེ་རེད། ཁོ་བོ་བརྡ་རྙིང་པ་གི་ཚིག་གི་ནང་ལ་ཕར་འགྲོ་དུས་སྒང་ལ་ཚིག་ཉུང་ཉུང་ཅིག་གིས་དོན་དག་མང་པོ་སྟོན་ཡ། འོ་དེ་འདྲས་བྱས་ནས་ནི་གཟའ་ཁྱོད་འདི་ནས་ཕྱི་པའི་འདྲ་བོ་ཡིན་ན་ནུ་ནི། བོད་ཀྱི་ལོ་རྒྱུས་པས་སྒྲུང་ལ་དགའ་ཉེ། ཡ་མཚན་པོ་དང་སྒྲུང་ལ་དགའ་ཉེ་གི་མི་གཅིག་ཡིན་ན་ཏུན་ཧོང་ཡིག་ཆ་ཀློག་ན་ཁོ་བོའི་སྤྲོ་བ་འདྲ་བོ་ཅང་སྟེར་ས་མ་རེད། ཡིན་པ་ཡིན་ན། ད་དངོས་ནས་སྒྲུང་ལ་མ་དགའ་ཉེ། ཨ་ནི་དོན་དག་དགའ་ཉེའི་གནས་ཚུལ་གང་ཡོད་པ་དེ་ཚིག་ཐུང་ཐུང་གི་ནང་ལ་ནི་དོན་དག་གསལ་བོ་སྟོན་ཐུབ་ནི་འདི་འདྲའི་དགའ་བོ་ཡོད་ན་ད་ཏུན་ཧོང་ཡིག་ཆ་དེ་དག་རྦད་དེ་ལོ་རྒྱུས་ཤིག་གི་ཞིབ་འཇུག་བྱེད་ཡ་གི་རྒྱུ་ཆ་དག་ཕུན་སུམ་ཚོགས་པ་ཅིག་རེད་ཅེས་ནི་བཤད་དོ། དེའི་རྗེས་འདི་ད་ངེད་ཀྱི་བསམ་བློ་གཏོང་ས་ཅིག་དེ་རེད། ད་ལྟ་གི་སུམ་རྟགས་གཉིས་ཡོད་པ་སུམ་ཅུ་པ་དང་རྟགས་འཇུག་ཟེར་ཡ་གི་གཞུང་དེ་ང་ཚོ་ཚང་མ་གིས་སྦྱངས་ཡོད་པ་རེད། དེ་གིས་ནི་ནི་ད་ད་བཙན་པོ་རྒྱལ་རབས་ཀྱི་རྡོ་རིང་ཡིན་ན་ཡང་འདྲ། ཁྲམ་ཤིང་ཡིན་ན་ཡང་འདྲ། ད་ནི་ད་ལྟ་ཏུན་ཧོང་གི་ཡིག་ཆ་འདི་ཚོ་ཚང་མ་ཡར་ཞིབ་འཇུག་བྱེད་ཀྱི་འདུག་སྟེ་ད་ཁོ་གི་བརྡ་སྤྲོད་དེ་དག་ཚོ་ད་ལྟ་གི་དུས་མཐུན་གྱི་མེད་པ་སོང་ཙང་ད་ང་ཚོ་གི་ད་ལྟ་གི་སུམ་ཅུ་པ་དང་རྟགས་འཇུག་པའི་བཤད་སྟངས་དེ་ཕར་བཞག་ནས་ཨ་ནི་ཡིག་རྙིང་ཁོ་རང་གི་ནང་ལ་འཛུལ་ནས་ཨ་ནི་གཞི་ནས་ད་ང་ཚོའི་ཕྲད་དང་རྣམ་དབྱེ་འདི་ཚོ་ཡང་བསྐྱར་གྲངས་ཀ་བརྒྱབ་ནས་ད་ལྟ་ང་ཚོ་སུ་ར་རུ་དུ་ན་ལ་ཏུ་ལ་དེ་ལ་སུ་ར་རུ་དུ་ན་ལ་ཏུ་ཨ་ནི་ལ་དོན་ལ་ཕྲད་བདུན་ཟེར་གྱི་ཡོད་རེད་བ། ཏུན་ཧོང་གི་ནང་ལོགས་ན་ཕྲད་དགུ་ཕྲད་བཅུ་ཟེར་འོ་དེ་འདྲས་ཀྱི་ལ་དོན་གོ་དོན་འདི་ལ་དོན་གོ་དོན་སྟོན་གི་ཡོད་ས་རེད་བསམ་སོང་དེ་འདྲས་མང་པོ་ཡོད་རེད་ད་ང་ཚོ་ཚང་མ་གིས་ཤེས་ཀྱི་ཡོད་པ་དེ། ཨ་ནི་གི་གུ་ཁ་ཤས་ལོག་བསྡད་རྒྱུ་དེ་རེད་ཨ་ནི་ཚེག་གི་སྒང་ལ་ཡང་ཚེག་དེ་ངོ་མ་གཏེར་ཚེག་ཟེར་གྱི་འདུག་ཨ་སྒོར་སྒོར་གཉིས་སྒང་འོག་བྱས་ནས་ཡོད་རྒྱུ་འོ་ད་དེ་ཚོའི་ཚང་མ་དེང་སང་གི་བརྡ་སྤྲོད་ཀྱི་ནང་ན་མེད་པ་སོང་ཙང་དེའི་ཚང་མ་ལ་ངོས་འཛིན་བྱས་ནས་ཁོ་ལ་རྒྱུ་མཚན་གཅིག་ཡོད་རེད་ད། ང་ཚོས་གི་གུ་ཁ་ཤས་ལོག་ལོག་བྲིས་བཞག་འདུག་དེ་ཡིན་པ་ཡིན་ན་ཁོ་ལ་ཞིབ་འཇུག་བྱས་ནས་ཕར་བལྟས་དུས་དེའི་སྒང་ལ་ཁོ་ལ་ངོ་མ་ང་ཚོ་ག་རེ་བྱས་ནས་གི་གུ་ཕྱིར་འཁོར་རྒྱུ་དེ་ཀྱི་སྒང་ལ་བྲིས་བཞག་འདུག་དེ་ལ་རྒྱུ་མཚན་གཅིག་གཏན་གཏན་ཡོད་པ་རེད་ད་བརྡ་སྤྲོད་རིག་པའི་སྒང་ནས་ད་ང་ཚོས་དེ་རྙེད་མ་ཐུབ་པ་ཡིན་ན། གི་གུ་རང་རེད་བསམ་ནས་བསམ་བློ་བཏང་བསྡད་པ་ཡིན་ན་ད། འདི་གི་ག་རེད་དུས་རབས་བཅུ་པ་གི་གོང་གི་བཙན་པོའི་རྒྱལ་རབས་ཀྱི་ཡིག་ཆ་དེ་ཚོ་གི་ཨ་ནི་བརྡ་སྤྲོད་ཀྱི་རྣམ་གཞག་ལ་གོ་བ་ལེན་སྟངས་དེ་ནོར་སོང་བ་རེད། ཨོ་དེ་འདི་ད་ངས་བརྡ་སྤྲོད་ཀྱི་རྣམ་གཞག་ཙམ་མ་ཟད་ཐ་ན་ཏུན་ཧོང་དང་དེའི་ནང་ན་ཡོད་པའི་ཡིག་མགོ་ནས་བཟུང་ནས་ཚེག་བཞག་སྟངས་ནས་བཟུང་ནས་ཨོ་དེ་འདྲས་བྱས་ནས་ད་ཚིག་རྐང་ནང་ན་ཤད་རིང་པོ་དེ་དང་ཚེག་ཐུང་ཐུང་ཅིག་ཡོད་བ། ངོ་མ་དེང་སང་ཡིན་ན་ང་ཚོ་ང་ཡིག་འདི་ལ་ང་དང་ཤད་ཀྱི་ཆ་ལ་བར་ལོགས་མ་གཏོགས་ཚེག་ཐུང་ཐུང་དེ་ལ་ཁ་མེད་བ། དེ་འདྲས་འདི་རུ་ཁ་ཤད་དཀྱིལ་ལ་ཡང་དེར་ཚེག་ཐུང་དེ་བརྒྱབ་ནས་ནི་ཚིག་རྐང་དེ་མར་འཐེན་ཡོད་རེད།

ཨ་ནི་ད་དེང་སང་གི་འབྲེལ་སྒྲ་ནང་བཞིན་ཡིན་ས་རེད་བསམ་ནས་འབྲེལ་བ་གཅིག་པོ་སྟོན་གི་འདུག་བསམ་ནས་འགྲོ་སོང་ན་ད་ནི་ད་ལྟ་འདི་གི་ཡིག་རྙིང་དེ་ཚོ་གི་འདི་ལ་གོ་བ་ལེན་ཐུབ་ཀྱི་མི་འདུག་བསམ་དགོས་བ་ད་གོ་དོན་ལ་དེ་ཡིན་པ་སོང་ཙང་ད་དེ་ལ་ང་ཚོ་ཚང་མ་གི་ག་འདྲས་ཤུགས་རྒྱབ་དགོས་དགོས་ན་ཤུགས་རྒྱབ་ནས་དུས་རབས་བཅུ་པ་གོང་གི་ཡིག་ཆ་ལ་ན་མི་འདུག་ཏུན་ཧོང་དང་རྡོ་རིང་གི་བརྡ་སྤྲོད་རིག་པ་གཅིག་དགོས་གི་འདུག་ཟེར་དེ་རེད།
དུས་ཚོད་ཀྱི་དབང་གིས་མཚམས་འདི་ནས་འཇོག་རྒྱུ་དང་ད། བདུན་ཕྲག་རྗེས་མ་གི་དང་དེའི་འོག་གི་ལེ་ཚན་གྱི་ནང་སྔར་བོད་ལ་བཙན་པོའི་རྒྱལ་རབས་དང་འབྲེལ་བའི་ལོ་རྒྱུས་ཀྱི་ཡིག་ཚང་ཆེན་མོ་ཚོ་གོ་ནོར་འདིའི་སྐོར་མུ་མཐུད་ནས་གླེང་མོལ་བྱེད་རྒྱུ་ཡིན་པས་རྣམ་པ་ཚོས་དུས་ལྟར་གསན་པར་བཀའ་དྲིན་ཆེ་ཞུ་གི་ཡོད། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གྱི་ཐོག་དང། རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན་ན།